ལ། ད་ལྟ་རྒྱ་ནག་ནས་མཆེད་པའི་ཏོག་དབྱིབས་ཅན་གྱི་ནད་ཡམས་འདི་དག་ད་ལྟ་འཛམ་བུ་གླིང་ག་ས་ག་ལ་ཁྱབ་བྱས་ཚང་མས་ཞེད་སྣང་དང་ཉེན་ཁ་ཆེན་པོ་རུ་བརྩི་གི་འདུག་ག་དེ་འདྲ་ཡིན་དུས་རྩ་ནས་ད་དེའི་ཐོག་ལ་ཡང་ཚང་མ་ཞེད་སྣང་དང་དངངས་སྐྲག་བྱེད་ཡག་ཡོད་མ་རེད་གཙོ་བོ་ཆེ་ཤོས་དེ་ཨེ་ནི་བླ་མ་དཀོན་མཆོག་ལ་ཡང་གསོལ་བ་བཏབ། ཨེ་ནི་རང་རང་གི་བར་གྱི་བསམ་པ་བཟང་པོ་སོ་སོ་རང་ཉིད་སྡུག་བསྔལ་མི་འདོད་པ་བཞིན་དུ། ནམ་མཁས་གར་ཁྱབ་ཀྱི་སེམས་ཅན་ཐམས་ཅད་ཀྱང་སྡུག་བསྔལ་མི་འདོད་པ་ཤ་སྟག་ཡིན་པ་རེད། དེ་འདྲ་ཡིན་དུས་རྩ་ནས་ཨེ་ནི་དགེ་འདི་ཡི་དག། ཅེས་སྡུག་བསྔལ་མཐའ་དག་བར་གྱི་འཕྲལ་དང་མྱུར་དུ་ཞི་ཡག་གི་བསམ་པ་བཟང་པོ་སྐྱེས་པ་ཡིན་ན། ཨེ་ནི་རང་བཞིན་གྱིས་རང་ལ་མི་འདོད་པའི་རིགས་གང་ཡིན་དང་གང་ཡིན་ནའི་ཐམས་ཅད་ཉེ་བར་ཞི་ཐུབ་ཡག་དེ་འདྲ་ཡོང་གི་རེད། ཨེ་འདིའི་ཐོག་ལ་ད་ནད་ཡམས་འདིའི་ཆེད་དུ་ཆེད་མངགས་འདོན་ཡག་ཞལ་འདོན་དེ་གྲུབ་ཆེན་ཐང་སྟོང་རྒྱལ་པོའི་གསུང་ས་སྐྱ་ནད་གྲོལ་མ་ཟེར་བྱས་དེ་སྔོན་མ་ས་སྐྱ་ལ་ཡང་ནད་ཡམས་ཆེན་པོ་བྱུང་དུས་སྐབས་ལ་ཡང་གྲུབ་ཆེན་ཐང་སྟོང་རྒྱལ་པོ་ཕེབས་ནས་ཁོང་གི་གསུང་ནད་ལས་གྲོལ་བའི་སྨོན་ལམ་དེ་མཛད་ནས་ཨེ་ནི་དེ་ལ་བརྟེན་ནས་ནད་ཡམས་ཐམས་ཅད་བར་གྱི་ཐག་ཆོད། ཨེ་ནི་ཚང་མ་བར་གྱི་བདེ་ཞིང་སྐྱིད་པ་དེ་འདྲ་བྱུང་བ་ཡིན་པ་རེད་དེ་འདྲ་ཡིན་དུས་ཚོད་འདི་བས་ཞེ་དྲག་གི་སྨོན་ལམ་ཨེ་ནི་རྩ་ཆེན་པོ་དང་བྱིན་རླབས་ཆེན་པོ་དེ་འདྲ་ཡིན་པ་རེད་དེ་འདྲ་ཡིན་དུས་ཚོད་ནི་དེའི་གིས་ངས་མར་ལུང་གཅིག་འདོན་གི་ཡིན། ཨེ་ཚང་མས་འདི་བར་འདོན་ཐུབ་པ་བྱུང་ན་ཡག་པོ་རེད་ད་དེའི་སྔོན་ལ་མ་འདོན་གོང་ལ་ཡང་ད་གིན་ཞུས་པ་ནང་བཞིན་ང་རང་ཚོ་ག་དུས་ཡིན་ནའི་བློ་བླ་མ་དཀོན་མཆོག་ལ་གཏད་ཡག་དེ་གལ་ཆེན་པོ་སོང་ཙང་ཨེ་ནི་སྐྱབས་འགྲོ་སེམས་བསྐྱེད་ཅིག་བར་འདོན་གི་ཡིན། སངས་རྒྱས་ཆོས་དང་ཚོགས་ཀྱི་མཆོག་རྣམས་ལ་བྱང་ཆུབ་བར་དུ་བདག་ནི་སྐྱབས་སུ་མཆི་བདག་གིས་སྦྱིན་སོགས་བགྱིས་པའི་བསོད་ནམས་ཀྱིས་འགྲོ་ལ་ཕན་ཕྱིར་སངས་རྒྱས་འགྲུབ་པར་ཤོག་སངས་རྒྱས་ཆོས་དང་ཚོགས་ཀྱི་མཆོག་རྣམས་ལ་བྱང་ཆུབ་བར་དུ་བདག་ནི་སྐྱབས་སུ་མཆི། བདག་གི་སྦྱིན་སོགས་བགྱིས་པའི་བསོད་ནམས་ཀྱིས་འགྲོ་ལ་ཕན་ཅིང་སངས་རྒྱས་འགྲོ་བར་ཤོག། སངས་རྒྱས་ཆོས་དང་ཚོགས་ཀྱི་མཆོག་རྣམས་ལ་བྱང་ཆུབ་བར་དུ་བདག་ནི་སྐྱབས་སུ་མཆི་བདག་གིས་སྦྱིན་སོགས་བགྱིས་པའི་བསོད་ནམས་ཀྱིས་འགྲོ་ལ་ཕན་ཕྱིར་སངས་རྒྱས་འགྲུབ་པར་ཤོག་སེམས་ཅན་ཐམས་ཅད་བདེ་བ་དང་བདེ་བའི་རྒྱུ་དང་ལྡན་པར་གྱུར་ཅིག་སྡུག་བསྔལ་དང་སྡུག་བསྔལ་གྱི་རྒྱུ་དང་བྲལ་བར་གྱུར་ཅིག་སྡུག་བསྔལ་མེད་པའི་བདེ་བ་དང་མི་འབྲལ་བར་གྱུར་ཅིག་ཉེ་རིང་ཆགས་སྡང་དང་བྲལ་བའི་བཏང་སྙོམས་ལ་གནས་པར་གྱུར་ཅིག། བླ་མ་ཡི་དམ་སངས་རྒྱས་བྱང་སེམས་སོགས་སྐྱབས་གནས་སྤྱི་དང་ཁྱད་པར་ཐུགས་རྗེ་ཅན། ལོ་མ་གྱོན་མའི་ལྷ་ཚོགས་འཁོར་བཅས་ཀྱིས་འགྲོ་ཀུན་ནད་གདོན་བགེགས་ལས་བསྲུང་དུ་གསོལ། ལས་དང་གློ་བུར་རྐྱེན་ལས་གྱུར་པ་ཡི་གདོན་དང་ནད་དང་འབྱུང་པོའི་འཚེ་བ་སོགས་སེམས་ཅན་ཡིད་མི་བདེ་བའི་ནད་རྣམས་ཀུན། འཇིག་རྟེན་ཁམས་སུ་འབྱུང་བར་མ་གྱུར་ཅིག་ཇི་ལྟར་གཤེད་མས་ཁྲིད་པའི་གསོད་བྱ་བཞིན། སྐད་ཅིག་ཙམ་ལ་ལུས་སེམས་འབྲལ་བྱེད་པའི་སྲོག་འཕྲོག་ནད་ཀྱི་སྡུག་བསྔལ་ཇི་སྙེད་པ་འཇིག་རྟེན་ཁམས་སུ་འབྱུང་བར་མ་གྱུར་ཅིག། འཆི་བདག་གཤིན་རྗེའི་ཁ་ནང་ཆུད་པ་ལྟར་ནད་ཀྱི་མིང་ཙམ་ཐོས་པས་སྐྲག་བྱེད་ཅིང་ཉིན་གཅིག་པ་དང་རྟག་པའི་རིམས་སོགས་ཀྱིས་ལུས་ཅན་ཀུན་ལ་གནོད་པར་མ་གྱུར་ཅིག་གནོད་པའི་བགེགས་རིགས་སྟོང་ཕྲག།